ད་དེ་འདྲ་བཏང་དེ་འདུག་བ་དེ་ག་རེ་སང་དེ་ནི་ཅི་ཡོང་གི་འདུག་བ་དོན་དུ་དེ་ལ་དང་པོ་དེ་ལ་སེ་མེ་དུ་མ་ངེས་པའི་རྒྱུ་འབྲས་སུ་ཐལ་བས་དགོས་ཀྱི་དོན་དུ་སེ་མེ་དུ་གཉིས་པོ་དེ་མ་ངེས་སི་དུས་ཙང་རྗེས་སུ་འགྲོ་ལྡོག་མ་ངེས་སི་ཡོད་རེད་བ་རྗེས་སུ་འགྲོ་ལྡོག་མ་ངེས་པ་ཞིག་ད་ཡིན་དུས་ཙང་རྗེས་སུ་འགྲོ་ལྡོག་མ་ངེས་པའི་རྒྱུ་འབྲས་སུ་རྗེས་སུ་འགྲོ་ལྡོག་མ་ངེས་པའི་རྒྱུ་འབྲས་སུ་ཐལ་འགྲོ་བ་མེ་དུ་གཉིས་པོ་དེ་རྒྱུ་འབྲས་ནི་རེད་དེ་ཤ་ད་རྗེས་སུ་འགྲོ་ལྡོག་མ་ངེས་ན།

རེད་པ། འོ་ཁོ་གཉིས་ནི་གཅིག་པ་རེད་འདུག་མེ་དང་རང་བཞིན་མེའི་རང་བཞིན་ཡིན་དགོས། མེའི་རང་བཞིན་མ་ཡིན་ན་འགྲིག་གི་མ་རེད་མེའི་རང་བཞིན་ཡིན་ན་མེ་ཡིན་དགོས་ཀྱི་མ་རེད་བ། འོ་དེ་ལབ་རྒྱུ་རེད། དེ་འདུག་བ་དེ་འདྲ་དེ་འདྲ་འདུག་བ་དེ་ཁོ་ར་བཏང་ས་དེ་འདྲ་བཏང་གི་འདུག་བ་ཁྱབ་སྟེ་སེ། སྔར་མེད་ཀྱི་དུ་བའི་ཉེར་ལེན་གྱི་རང་བཞིན་ཡིན་ན་མེའི་རང་བཞིན་དང་མེའི་རང་བཞིན་མ་ཡིན་ན་གཅིག་ཤོས་མིན་པས་ཁྱབ་པ་ཐག་བཅད་འདུག་བ་ཁྱབ་བདེ། དུ་བ་དེ་ཡི་ཉེར་ལེན་དེ་ཡི་རྒྱུའི་རང་བཞིན་མེ་དེ་ལ་དུ་བ་བསྐྱེད་པ་དུ་བ་བསྐྱེད་པ་ཡི་ཉེར་ལེན་གྱི་ནུས་པའི་ཆོས་སུ།